ཨུ་རུ་སུས་ཡུ་ཀེ་རེན་གྱི་ཐོག་ལ་དམག་འཁྲུག་བརྒྱབ་རྒྱུ་འགོ་བཙུགས་ཏེ་ད་ཆ་ལོ་གསུམ་པ་དེ་འགོ་ཚུགས་ཡོད་པའི་སྐབས་འདིར། ནུབ་ཕྱོགས་ཡུལ་ཁག་ཚོས་ཡུ་ཀེ་རེན་ལ་རྒྱབ་སྐྱོར་རོགས་རམ་མུ་མཐུད་དེ་བྱེད་རྒྱུ་ཡིན་པ་གསལ་སྟོན་གནང་རྒྱུར་ནུབ་ཕྱོགས་ཡུལ་ཁག་གི་དབུ་ཁྲིད་ཉི་ཤུ་ལྷག་ཙམ་གྱིས་ཁེ་ས་གཟའ་ཟླ་བའི་ཉིན་ཧྥ་རན་སིའི་རྒྱལ་ས་པེ་རིས་ནང་ལ་ཆེས་མཐོའི་ལྷན་འཛོམས་ཤིག་གནང་བཞག་ཆེས་མཐོའི་ལྷན་འཛོམས་དེ་མགྲོན་བདག་གནང་མཁན་ཧྥ་རན་སིའི་སྲིད་འཛིན་ཨི་མཱ་ནུ་ཨེལ་མེ་ཀ་རོན་མཆོག་གིས་ལྷན་འཛོམས་དེར་བཀའ་བགྲོས་གནང་པའི་སྐབས་ལ། དེ་རིང་གི་ལྷན་འཛོམས་ཀྱིས་ནུབ་ཕྱོགས་ཡུལ་ཁག་ཚོས་ཡུ་ཀེ་རེན་ལ་དཔལ་འབྱོར་དང་དྲག་ཆས་གོ་མཚོན་གྱི་རོགས་རམ་ཤུགས་ཆེ་རུ་གཏང་ཕྱོགས་ཀྱི་སྐོར་ལ་བཀའ་མོལ་གནང་སྟེ་ཡུ་ཀེ་རེན་གྱི་དམག་འཁྲུག་གི་ནང་ལ་ཨུ་རུ་སུའི་སྲིད་འཛིན་ཕུ་ཏིན་ལ་རྒྱལ་ཁ་ཐོབ་རྒྱུ་མིན་ལུགས་ནན་བརྗོད་གནང་རྒྱུ་དང་ད་ག་ནང་བཞིན་ཡུ་རོབ་ཡུལ་ཁག་ཚོས་ཡུ་ཀེ་རེན་གྱི་དམག་འཁྲུག་འདིའི་ནང་ལ་ཨུ་རུ་སུར་ཕམ་ཉེས་གཏང་རྒྱུར་ཆོད་སེམས་བརྟན་པོ་བཙུགས་ཡོད་པ་ནན་བརྗོད་བྱེད་ཀྱི་ཡོད་ཅེས་གསུངས་འདུག། ཧྥ་རན་སིའི་ཆེས་མཐོའི་དཔོན་རིགས་ཤིག་གིས་ཀྱང། ཁེ་སའི་ལྷན་འཛོམས་དེས་ཡུག་ཀེ་རེན་ལ་དཔལ་འབྱོར་དང་དྲག་ཆས་གོ་མཚོན་གྱི་རོགས་རམ་གསར་པ་སྤྲད་རྒྱུར་ཁས་ལེན་བྱེད་རྒྱུའི་ཆེད་དུ་མིན་པར་རོགས་རམ་དེ་ཚོ་སྤྲོད་སྟངས་ལ་འགོར་འགྱངས་ཡོང་གི་ཡོད་པ་སོགས་རོགས་རམ་སྤྲོད་སྟངས་ལ་ཡར་རྒྱས་གཏང་ཕྱོགས་ཀྱི་སྐོར་ལ་བཀའ་མོལ་གནང་རྒྱུའི་ཆེད་དུ་ཡིན་ལུགས་གསུངས་བཞག་ཨུ་རུ་སུའི་སྲིད་འཛིན་ཕུ་ཏིན་ལ་ཕམ་ཉེས་གཏང་རྒྱུར་ཡུག་ཀེ་རེན་གྱི་དམག་འཁྲུག་གི་ནང་ལ་ཡུག་ཀེ་རེན་ལ་ད་ཕན་ངོ་མཚར་ཆེ་བའི་རྒྱལ་ཁ་ཐོབ་མེད་པ་དེ་ནི་ཡུ་རོབ་ཀྱི་ཡུལ་ཁག་ཚོར་བློ་འཚབ་ཡོང་གཞི་ཞིག་ཆགས་ཀྱི་ཡོད་པ་དང་ཡུ་ཀེ་རེན་དང་ཨུ་རུ་སུའི་དམག་མི་ཚོས་ཡུ་ཀེ་རེན་ཤར་ཕྱོགས་ཀྱི་གལ་ཆེའི་གྲོང་ཁྱེར་ཨབ་དི་ཀའི་ནང་ལ་འདས་པའི་ཟླ་བ་མང་པོའི་རིང་འཐབ་འཛིང་ཤུགས་ཆེ་བྱས་པའི་རྗེས་ལ་ཨུ་རུ་སུའི་དམག་མིས་བདུན་ཕྲག་སྔོན་མའི་ནང་གྲོང་ཁྱེར་དེ་བཙན་བཟུང་བྱས་ཡོད་རེད། ཨུ་རུ་སུའི་དམག་མིས་གྲོང་ཁྱེར་ཨབ་དིབ་ཀ་བཙན་བཟུང་བྱས་པའི་རྗེས་ལ་ཁོ་ཚོས་དེང་སང་རིང་ཚད་སྤྱི་ལེ་དྲུག་བརྒྱ་ཙམ་ཡོད་པའི་ཡུཀ་རེན་ཤར་ཕྱོགས་ཀྱི་ས་མཚམས་ཀྱི་ཐོག་ལ་ཡུཀ་རེན་གྱི་དམག་མི་ཚོ་དང་མཉམ་དུ་འཐབ་འཛིང་བྱེད་པ་ཤུགས་ཆེ་རུ་བཏང་སྟེ་ཡུཀ་རེན་གྱི་དམག་མིས་འདི་ལོའི་དབྱར་དུས་སུ་ཨུ་རུ་སུའི་དམག་མི་ནས་ཕྱིར་ལེན་བྱས་པའི་ཡུཀ་རེན་ཤར་ཕྱོགས་ཀྱི་གྲོང་གསེབ་ཆུང་ཙག་ཁག་ཅིག་སླར་ཡང་བཙན་འཕྲོག་བྱས་ཚར་ཡོད་འདུག་སྲིད་འཛིན་མེག་རོན་མཆོག་གིས་མགྲོན་བདག་གནང་བའི་ལྷན་འཛོམས་ཀྱི་ནང་ལ་དབྱིན་ཇི་དང།

ཡུ་རོབ་ཡུལ་ཁག་ཚོས་ཡུཀ་རེན་ལ་ད་ལྟ་བར་དུ་སྤྲད་པའི་དྲག་ཆས་གོ་མཚོན་གྱི་རོགས་རམ་དེ་ཚོ་རག་རྒྱུར་འགོར་འགྱངས་ཆེན་པོ་ཡོང་གི་འདུག་ཅེས་གསུངས་བཞག་ཡུཀ་རེན་གྱི་དམག་སྤྱི་གསར་པས་ཀྱང་ཡུཀ་རེན་གྱི་དམག་མིར་གོ་མཚོན་ལག་ཆ་ཉུང་དྲགས་པའི་རྐྱེན་གྱིས་ཁོང་གིས་ཡུལ་དེའི་ཤར་ཕྱོགས་ཀྱི་གྲོང་ཁྱེར་ཨབ་དི་ཀཱ་ནས་ཡུལ་དེའི་དམག་མི་རྣམས་ཕྱིར་འཐེན་གནང་དགོས་བྱུང་ལུགས་གསུངས་ཡོད་པ་དང། ཡུཀ་རེན་ལ་དྲག་ཆས་གོ་མཚོན་གྱི་རོགས་རམ་དུས་ཐོག་ལ་མ་རག་པ་ཡིན་ན་ཡུཀ་རེན་གྱི་གནས་སྟངས་དེ་ད་དུང་སྡུག་ཏུ་འགྲོ་ཉེན་ཡོད་ལུགས་གསུངས་ཡོད་པ་རེད། སྲིད་འཛིན་ཛེ་ལན་སི་ཀི་མཆོག་གིས་ཡུག་ཀེ་རན་གྱི་དམག་འཁྲུག་གི་ནང་ལ་ཡུལ་དེའི་དམག་མི་ཇི་ཙམ་ལ་སྲོག་སྐྱོན་བྱུང་བའི་གཞུང་འབྲེལ་གྱི་བརྡ་ཐོ་དང་པོ་དེ་ཁེ་ས་གསལ་བསྒྲགས་གནང་སྟེ་ཨུ་རུ་སུས་ཡུག་ཀེ་རན་གྱི་ཐོག་ལ་བརྒྱབ་པའི་དམག་འཁྲུག་གི་ནང་ལ་ད་ཕན་ཡུག་ཀེ་རན་གྱི་དམག་མི་ཁྱོན་བསྡོམས་སུམ་ཁྲི་ཆིག་སྟོང་ལ་སྲོག་སྐྱོན་བྱུང་ཡོད་ལུགས་གསུངས་ཡོད་འདུག་ཡིན་ན་ཡང་ཨ་མི་རི་ཀས་ཡུག་ཀེ་རན་གྱི་དམག་འཁྲུག་གི་ནང་ལ་ཡུལ་དེའི་དམག་མི་བདུན་ཁྲི་ཙམ་ལ་སྲོག་སྐྱོན་བྱུང་ཡོད་པའི་ཚོད་དཔག་བྱས་ཡོད་པས་སྲིད་འཛིན་ཛེ་ལན་སི་ཀི་མཆོག་གི་གྲངས་ཐོ་དེ་གང་འཚམ་ཞིག་གིས་དམའ་བ་ཡིན་འདུག་སྲིད་འཛིན་ཛེ་ལན་སི་ཀི་ཡི་གསལ་བསྒྲགས་དེ་ནི་ཨུ་རུ་སུས་ཡུ་ཀེ་རེན་གྱི་ཐོག་ལ་དམག་འཁྲུག་བརྒྱབ་རྒྱུ་འགོ་བཙུགས་ཏེ་ལོ་གསུམ་འགོ་ཚུགས་པ་དེར་དྲན་གསོ་བྱ་རྒྱུར། ནུབ་ཕྱོགས་ཡུལ་ཁག་གི་དབུ་ཁྲིད་ཁག་ཅིག་གཟའ་སྤེན་པའི་ཉིན་ཡུ་ཀེ་རེན་ལ་གཟིགས་སྐོར་གནང་ཡོད་པ་རེད། ཡུག་ཀེ་རན་གྱིས་ད་ལྟ་བར་དུ་ཡུལ་དེའི་དམག་མི་ཇི་ཙམ་ལ་སྲོག་སྐྱོན་བྱུང་ཡོད་གཞུང་འབྲེལ་གྱི་ཐོག་ནས་གསལ་བསྒྲགས་བྱས་མེད་པ་དང་སྲིད་འཛིན་ཛེ་ལན་སི་ཀི་མཆོག་གིས་ངས་རིང་མིན་དཔྱིད་ཀ་འགོ་ཚུགས་དུས་ཡུག་ཀེ་རན་གྱི་དམག་འཁྲུག་མཇུག་སྒྲིལ་བྱས་ཏེ་ཞི་བདེ་བསྐྲུན་རྒྱུར་དམིགས་པའི་གསལ་བསྒྲགས་ཤིག་བྱེད་འཆར་ཡོད་ཅེས་གསུངས་ཡོད་འདུག། ཨ་མི་རི་ཀའི་སྲིད་འཛིན་ཇོ་བྷེ་ཌེན་མཆོག་གིས་དེ་རིང་གཟའ་མིག་དམར་གྱི་ཉིན། ཨ་མི་རི་ཀའི་རྒྱལ་ཡོངས་གྲོས་ཚོགས་ཀྱི་དབུ་ཁྲིད་རྣམས་ཕོ་བྲང་དཀར་པོར་མགྲོན་འབོད་གནང་སྟེ་ཨ་མི་རི་ཀས་ཡུ་ཁེ་རེན་ལ་དཔལ་འབྱོར་གྱི་རོགས་རམ། ཌོ་ལར་ཐེར་འབུམ་དྲུག་ཅུ་སྤྲོད་དགོས་པའི་གྲོས་འཆར་དང། ཨ་མི་རི་ཀའི་གཞུང་གིས་འགྲོ་གྲོན་བཏང་ཆོག་པའི་དེ་སྔའི་བཀའ་འཁྲོལ་ཆོག་མཆན་གྱི་དུས་ཚོད་དེ་རིང་མིན། བདུན་ཕྲག་འདིའི་གཟའ་པ་སངས་ཀྱི་མཚན་མོར་རྫོགས་ཀྱི་ཡོད་པས། ཨ་རིའི་རྒྱལ་ཡོངས་གྲོས་ཚོགས་ནས་སླར་ཡང་བཀའ་ཁྲོལ་ཆོག་མཆན་གནང་དགོས་ཀྱི་ཡོད་པ་དང་ཡུཀ་རེན་གྱི་སྲིད་འཛིན་མཆོག་གིས་ཁ་སང་ལྷན་འཛོམས་ཤིག་ལ་བཀའ་མོལ་གནང་པའི་སྐབས་ལ་ང་ཚོ་ཡུཀ་རེན་གྱིས་སོ་སོའི་རང་དབང་དང་མང་གཙོའི་ཆེད་དུ་ཨུ་རུ་སུའི་བཙན་རྒོལ་ལ་ཕར་རྒོལ་བྱེད་ཀྱི་ཡོད་པ་དེ་ལེགས་ལམ་དུ་འགྲོ་དང་མི་འགྲོ་དེ་ཨ་མི་རི་ཀའི་རོགས་རམ་ལ་རག་ལས་ཀྱི་འདུག་ཅེས་གསུངས་འདུག་དེ་ལྟར་ཨ་མི་རི་ཀས་ཡུཀ་རེན་ལ་རོགས་རམ་མུ་མཐུད་དེ་སྤྲད་རྒྱུ་གལ་འགངས་ཆེན་པོ་ཆགས་ཀྱི་ཡོད་པའི་གནས་ཚུལ་ཐོན་བཞག་གོང་ཞུས་ཀྱི་གནས་ཚུལ་དེ་སྙན་སྒྲོན་ཞུ་མཁན་ཕུན་ཚོགས་ཚེ་རིང་ཡིན།